དེ་རིང་ཉེ་ཆར་རེས་གཟའ་སྤེན་པའི་ཉིན་མོ་བྱང་ཕྱོགས་ཨའི་ལན་གྱི་ནང་ལ་ཨའི་ལན་རྒྱལ་ཞེན་ཚོགས་པ་ལ་འོས་འདེམས་ཀྱི་རྒྱལ་ཁ་ཐོབ་སྟེ་ཤིན་པིན་ཚོགས་པའི་ཚོགས་གཙོ་གཞོན་པ་ལྕམ་མི་ཤེལ་ཨོ་ནིལ་བྱང་ཕྱོགས་ཨའི་ལན་གཞུང་གི་བློན་ཆེན་གཙོ་བོར་འདེམས་བསྐོ་བྱུང་ཡོད་པ་རེད། ཁོང་འདེམས་བསྐོ་བྱུང་བ་འདི་ནི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཀྱི་རེས་གཟའ་པ་སངས་བཟང་པོའི་གྲོས་མཐུན་ཞེས་པ་དེའི་འབྲུ་དོན་གཞིར་བཟུང་བྱང་ཕྱོགས་ཨའི་ལན་གྱི་ཚོགས་སྡེ་གཙོ་བོ་གཉིས་ཏེ་དབྱིན་ཡུལ་གྱི་ཁོངས་སུ་གནས་སྡོད་བྱེད་རྒྱུར་འདོད་མོས་བྱེད་མཁན་དབྱིན་ཇིའི་དམངས་གཙོ་གཅིག་སྒྲིལ་ཚོགས་པ་དང། ཡང་ཨའེ་ལན་དང་གཅིག་སྒྲིལ་བྱ་རྒྱུར་བརྩོན་ལེན་བྱེད་བཞིན་པ་ཨའེ་ལན་གྱི་རྒྱལ་ཞེན་ཚོགས་པ་གཉིས་ཀྱིས་བྱང་ཕྱོགས་ཨའེ་ལན་གྱི་གཞུང་གི་ནང་ལ་འདྲ་མཉམ་གྱི་སྲིད་དབང་མཉམ་སྤྱོད་བྱེད་རྒྱུ་ཡིན་པ་རེད། བྱང་ཕྱོགས་ཨའེ་ལན་འདི་ནི་ཨའེ་ལན་སྤྱི་མཐུན་རྒྱལ་ཁབ་ལ་རང་བཙན་ཐོབ་པའི་རྗེས་སུ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ལོ་ལ་དབྱིན་ཡུལ་གྱི་ཡི་ཤུ་ཆོས་ལུགས་གསར་མའི་གྲངས་མང་གི་མངའ་ཁུལ་གྱི་ཆ་ཤས་སུ་གསར་འཛུགས་བྱས་པ་ཞིག་ཡིན་པ་རེད། ད་རེས་རེས་གཟའ་སྤེན་པའི་ཉིན་མོ་འདེམས་བསྐོ་བྱུང་བའི་ལྕམ་མི་ཤེལ་ཨོ་ནིལ་གྱིས་ཁོང་རང་ལ་འོས་འདེམས་ཀྱི་རྒྱལ་ཁ་ཐོབ་པ་འདི་ནི་ལོ་རྒྱུས་རང་བཞིན་ལྡན་པའི་སྐྱ་རེངས་ཀྱི་དུས་རབས་གསར་བ་ཞིག་མཚོན་གྱི་ཡོད། གང་ལགས་ཞེ་ན་ངའི་ཕ་མ་དང་མེས་པོའི་མི་རབས་ཚོས་དེ་འདྲའི་དུས་སྐབས་ཤིག་བྱུང་བའི་སྣང་བའི་ཡུལ་ལ་ཡང་བྱུང་ཡོད་མ་རེད། རེས་གཟའ་པ་སངས་བཟང་པོའི་ཞི་བའི་གྲོས་མཐུན་འདི་ལ་བརྟེན་ནས་ང་ཚོའི་མེས་པོ་རྣམས་ཀྱི་དུས་སྐབས་དེ་ཡོལ་ཟིན་ཏེ་ད་ཆ་དམངས་གཙོ་ཅན་དང་སྤྱི་ཚོགས་འདྲ་མཉམ་གྱི་གནས་སྟངས་འདིའི་འོག་ལ་ང་ཚོ་ཚང་མ་ལ་དུས་སྐབས་བཟང་པོ་ཞིག་གསར་སྐྲུན་བྱེད་ཐུབ་ཡོད་ཅེས་གསུངས་ཡོད་པ་རེད། ལྕམ་མི་ཤེལ་ཨོ་ནེལ་གྱིས་དམངས་གཙོ་གཅིག་སྒྲིལ་ཚོགས་པའི་བློན་ཆེན་གཞོན་པ་ཨེ་མ་ལི་ཏེལ་ཕན་ཆ་ལི་དང་སྲིད་དབང་མཉམ་སྤྱོད་བྱ་རྒྱུ་ཡིན་ཀྱང་ཁོང་གི་ཚོགས་པ་འདི་ལ་བྱང་ཕྱོགས་ཨ་ལན་གྱི་གྲོས་ཚོགས་ཀྱི་ནང་ལ་འཐུས་མི་གྲངས་མང་གི་གོ་གནས་ཐོབ་ཡོད་པའི་དབང་གིས་ཁོང་ལ་མཚན་མཐོང་དང་གོ་གནས་ཐོབ་ཡོད་པ་རེད། དམངས་གཙོ་གཅིག་སྒྲིལ་ཚོགས་པས་དབྱིན་ཡུལ་ཡུ་རོབ་མནའ་འབྲེལ་ནས་ཕྱིར་འཐེན་དང་འབྲེལ་ཡོད་ཚོང་འབྲེལ་གྱི་གནད་དོན་ཁག་ལ་ངོ་རྒོལ་བྱས་ཏེ་བྱང་ཕྱོགས་ཨ་ལན་གྱི་གཞུང་ནས་ཕྱིར་འཐེན་བྱས་པའི་རྐྱེན་གྱིས་འདས་པའི་ལོ་ངོ་གཉིས་ཀྱི་རིང་ལ་བྱང་ཕྱོགས་ཨ་ལན་གྱི་གཞུང་གི་ལས་དོན་ཡོངས་རྫོགས་ལ་འགོག་རྐྱེན་ཆེན་པོ་འཕྲད་ཡོད་པ་རེད། ད་ཆ་དགུང་གྲངས་བཞི་བཅུ་ཞེ་བདུན་ལ་ཕེབས་པ་ལྕམ་མི་ཤེལ་ཨོ་ནེལ་ནི་ཨའེ་ལན་སྤྱི་མཐུན་རྒྱལ་ཁབ་ཀྱི་ནང་ལ་སྐུ་འཁྲུངས་ཡོད་ཀྱང་བྱང་ཕྱོགས་ཨའེ་ལན་གྱི་ནང་ལ་འཚར་ལོངས་བྱུང་ཡོད་པ་དང། ཁོང་གི་ཁྱིམ་ཚང་ནང་མི་རྣམས་ཨའེ་ལན་སྤྱི་མཐུན་དྲག་དམག་དང་འབྲེལ་བ་ཆེན་པོ་ཡོད་པའི་དབང་གིས་ཁོང་གི་ཡབ་དེ་ཡང་ཨའེ་ལན་གྱི་སྤྱི་མཐུན་དྲག་དམག་གི་ཚོགས་མི་ཞིག་ཡིན་པའི་དབང་གིས་བཙོན་འཇུག་བྱས་ཡོད་པ་རེད། ལྕམ་མི་ཤེལ་ཨོ་ནེལ་གྱིས། ཨའེ་ལན་སྤྱི་མཐུན་གྱི་དྲག་དམག་གསར་འཛུགས་ཀྱི་དུས་དྲན་མཛད་སྒོ་ཁག་གི་ནང་ལ་ཕེབས་ཞུགས་གནང་བ་འདི་ལ་ཕྱོགས་གཞན་ཁག་གིས་ཁོང་ལ་སྐྱོན་བརྗོད་ཆེན་པོ་གནང་ཡོད་ཀྱང་ཁོང་གིས། བྱང་ཕྱོགས་ཨའེ་ལན་གྱི་མ་འོངས་མདུན་ལམ་གྱི་དོན་དུ་ལོ་ངོ་སུམ་ཅུ་ཙམ་གྱི་དྲག་པོའི་འཐབ་འཁྲུག་དེ། Good Fridayའམ་རེས་གཟའ་པ་སངས་བཟང་པོའི་གྲོས་མཐུན་གྱིས་ཐག་གཅོད་བྱས་པའི་སྔོན་དེར་དཀའ་རྙོག་ཆེ་བའི་དུས་སྐབས་འདིའི་ནང་ལ་ཨའེ་ལན་སྤྱི་མཐུན་གྱི་དྲག་དམག་གིས་ལས་འགུལ་སྤེལ་རྒྱུ་དེ་ལས་གདམ་ག་གཞན་ཡོད་པ་མ་རེད་ཅེས་གསུངས་ཡོད་པ་རེད། ལྕམ་མི་ཤེལ་ཨོ་ནེལ་ཨའི་ལན་སྤྱི་མཐུན་གྱི་དྲག་དམག་དང་འབྲེལ་ཡོད་ཤིན་པེན་ཚོགས་པའི་འཐུས་མི་ཞིག་ཡིན་པའི་ཐོག་ནས་ཕྱི་ལོ་ཉིས་སྟོང་ལྔ་ཡི་ལོ་ལ་ཌུན་གྷ་ནན་གྲོང་སྡེ་ལྷན་ཁང་གི་འགན་འཛིན་ཚོགས་མི་ལ་འོས་འདེམས་བྱུང་བ་དང། དེ་ནས་ཕྱི་ལོ་ཉིས་སྟོང་བདུན་གྱི་ནང་ལ་སྟྲོམ་མོར་མངའ་སྡེའི་གྲོས་ཚོགས་ཀྱི་ནང་ལ་འོས་འདེམས་བྱུང་ཡོད་པ་རེད། ལྕམ་མི་ཤེལ་ཨོ་ནེལ་དང་ཁོང་གི་ཁ་གཏད་ཨེ་མ་ལི་ཏེལ་ཕན་ཆ་ལི་གཉིས་ཀ་དེ་སྔ་བྱང་ཕྱོགས་ཨའི་ལན་གྱི་དྲག་པོའི་འཐབ་འཁྲུག་གི་ལས་འགུལ་དེའི་དུས་རིང་ལ་འཚར་ལོངས་བྱུང་ཡོད་པར་བརྟེན། ད་ཆ་ཁོང་གཉིས་ཀྱིས་དེ་སྔ་སྐབས་ཤིག་ལ་གདོང་ལེན་བྱ་ཐབས་དཀའ་བ་ཞིག་ལ་མངོན་པའི་ཕྱོགས་གཉིས་འཁོན་འཛིན་ཁ་བྲལ་གྱི་གནས་སྟངས་དེ་མཇུག་སྒྲིལ་བྱས་ཏེ། ནུས་ཤུགས་གཅིག་སྒྲིལ་བྱ་རྒྱུར་འབད་བརྩོན་མཉམ་རུབ་གནང་རྒྱུ་ཡིན་ཞེས་ཁས་ལེན་གནང་ཡོད་པ་རེད། ལྕམ་མི་ཤེལ་ཨོ་ནེལ་བྱང་ཕྱོགས་ཨར་ལན་གྱི་བློན་ཆེན་གཙོ་བོར་འདེམས་བསྐོའི་གྱི་མཛད་སྒོ་འདིའི་ནང་ལ་གཟའ་པ་སངས་བཟང་པོའི་གྲོས་མཐུན་འདི་འཇོག་རྒྱུར་བར་ཞུགས་གྲོས་འདྲི་གནང་མཁན་ཤིན་ཕེན་ཚོགས་པའི་སྲིད་འཛིན་ཟུར་པ་རྒེ་རི་ཨེ་ཌམ་ཡང་ཕེབས་བཞུགས་གནང་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏིན་གྱིས་ད་རེས་བྱང་ཕྱོགས་ཨར་ལན་གྱི་འཛིན་སྐྱོང་ལྷན་ཁང་དང་གྲོས་ཚོགས་བསྐྱར་གསོ་བྱས་པར་དགའ་བསུའི་གསུང་འཕྲིན་གྱི་ནང་ལ། བྱང་ཕྱོགས་ཨར་ལན་གྱི་ནང་ལ་ཞི་བའི་གྲོས་མཐུན་གྱི་གྲུབ་འབྲས་དེ་ནུས་ཤུགས་ཇེ་ཆེར་གཏོང་རྒྱུར་དམིགས་པའི་སྲིད་དབང་མཉམ་སྤྱོད་ཀྱི་གཞུང་དེ་སྲ་བརྟན་རྒྱུན་གནས་ཡོང་རྒྱུར་རེ་འདུན་ཆེན་པོ་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། དེ་སྔོན་དབྱིན་ཡུལ་གྱིས་ཡུ་རོབ་མཉམ་འབྲེལ་ནས་ཕྱིར་འཐེན་དང་འབྲེལ་ཡོད་དབྱིན་ཡུལ་ནས་བྱང་ཕྱོགས་ཨར་ལན་གྱི་ནང་ལ་ཚོང་ཟོག་སྐྱེལ་འདྲེན་གྱི་ཐོག་ལ་འགོག་རྐྱེན་བྱེད་པའི་ཚོང་འབྲེལ་གྱི་རྩོད་གཞི་འདིའི་རྐྱེན་གྱིས་དམངས་གཙོ་གཅིག་སྒྲིལ་ཚོགས་པས་བྱང་ཕྱོགས་ཨ་ལན་གྱི་གཞུང་ནས་ཕྱིར་འཐེན་བྱས་ཏེ་ལོ་ངོ་གཉིས་སོང་བའི་རྗེས་སུ་ད་རེས་བྱང་ཕྱོགས་ཨ་ལན་གྱི་སྲིད་གཞུང་དེ་བསྐྱར་གསོ་བྱེད་ཐུབ་ཡོད་པ་རེད། ཉེ་ཆར་གཟའ་འཁོར་འདིའི་ནང་ལ་དབྱིན་ཇི་གཞུང་གིས་བྱང་ཕྱོགས་ཨ་ལན་དང་དབྱིན་ཡུལ་གྱི་དབར་ལ་ཚོང་ཟོག་སྐྱེལ་འདྲེན་གྱི་ཐོག་ལ་འགོག་རྐྱེན་དེ་དག་སེལ་ཐབས་སུ་དམིགས་ཏེ་དགོས་ངེས་ཀྱི་བསྒྱུར་བཅོས་གཏོང་རྒྱུར་མོས་མཐུན་གནང་ཡོད་པ་རེད། གནས་ཚུལ་དེ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།